ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བདུན་པའི་ཚེས་ཉི་ཤུ་བརྒྱད་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་དགུ་པའི་ཚེས་བཅུ་གཉིས་རེས་གཟའ་མིག་དམར་ཉིན་གྱི་གཏམ་གླེང་གི་ལེ་ཚན་འདིའི་ནང་བོད་ཀྱི་གྲགས་ཅན་མི་སྣ་ངོ་སྤྲོད་ཞུ་རྒྱུ་ནས་རྒྱ་གར་དང་བལ་ཡུལ་ཡུལ་གྲུར་ཕེབས་ནས་མཁས་པ་མང་པོའི་སྐུ་མདུན་ནས་ཆོས་དང་གདམས་ངག་ཞུས་ཏེ་བོད་ལ་དཔལ་རྡོ་རྗེ་འཇིགས་བྱེད་ཀྱི་དབང་བསྐུར་བ་སོགས་ཆོས་སྐོར་རྒྱ་ཆེ་སྤེལ་གནང་མཁན་རྭ་ལོ་ཙཱ་བ་རྡོ་རྗེ་གྲགས་པའི་སྐུ་ཚེའི་མཛད་པ་ལོ་རྒྱུས་ཁག་ངོ་སྤྲོད་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་རིང་གི་ལས་རིམ་ཁག་རིམ་པས་སྙན་སྒྲོན་ཞུ་རྒྱུ་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན།

ཡང་ང་ཚོས་སྔར་རྒྱུན་གཞིར་བཟུང་བྱས་བྱས་ལེ་ཚན་ནང་ལོགས་ལ་བཞུགས་སྒར་གྱི་ཀིརྟིའི་བྱེས་པ་གྲྭ་ཚང་གི་ཆེས་མཐོའི་བོད་ཀྱི་རིག་གནས་སློབ་གཉེར་ཁང་གི་རིག་གནས་སློབ་དཔོན་ཆེན་མོ་རྒན་རེ་མདོ་སེང་གེ་ལགས་གདན་འདྲེན་ཞུས་ཡོད། རྒན་ལགས་ཡིན་པ་ཡིན་ན་ཡང་ང་རང་ཚོ་བོད་ཀྱི་ལོ་རྒྱུས་དང་དེ་བཞིན་ལོ་རྒྱུས་ཐོག་གི་གྲགས་ཅན་མི་སྣ་ཁག་ལ་རྒན་ལགས་ཀྱིས་ནི་ཉམས་ཞིབ་གནང་པའི་ཐོག་ནས་ཡང་ཕྱག་དེབ་པར་སྐྲུན་གནང་ཡོད་རེད་ལ་ད་རིང་ང་ཚོའི་ལེ་ཚན་ནང་ལོགས་ལ་རྒན་རེ་མདོ་སེང་གེ་ལགས་བསྐྱར་དུ་ཕེབས་པར་རྒན་ལགས་ལ་ཐུགས་རྗེ་ཆེ་ཞུ་བ་ཡིན། ཤིས་བདེ་ལེགས། ལགས་སོ། ཨ་ནི་རྒན་ལགས་ད་ད་གོང་ལ་ངོ་སྤྲོད་ཞུས་པ་ནང་བཞིན་གྱི་ད་རིང་ལེ་ཚན་འདིའི་ནང་ངོ་སྤྲོད་ཞུ་རྒྱུའི་མི་སྣ་དེ་ཡིན་པ་ཡིན་ན་ཆུང་དུས་ནས་ད་ཡབ་ཀྱི་སྐུ་མདུན་ནས་ཡི་གེའི་འབྲི་ཀློག་ནས་བྱས་བྱས་སློབ་སྦྱོང་དབུ་འཛུགས་གནང་ཡོད་རེད་ལ་དེ་ནས་ད་བལ་ཡུལ་དང་རྒྱ་གར་གྱི་ཡུལ་གྲུ་ཕེབས་རྗེས་བླ་མ་དང་པཎྜི་ཏ་ཅིག་མང་པོ་མཇལ་གནང་པའི་ཐོག་ནས་ཁོང་རྣམ་ཚོའི་སྐུ་མདུན་ནས་ཆོས་དང་གདམས་ངག་མང་པོ་ཞུས་གནང་ཡོད་རེད་ལ་དམིགས་བསལ་ནི་བོད་ལ་ཕེབས་པའི་རྗེས་ལ་དཔལ་རྡོ་རྗེ་འཇིགས་བྱེད་ཀྱི་དབང་བསྐུར་གནང་པ་སོགས་ཀྱིས་ད་ཆོས་སྐོར་རྒྱ་ཆེན་པོ་གཅིག་གི་སྤེལ་གནང་བ་སོགས་མཛད་རྗེས་ཡོད་པའི་རྭ་ལོ་ཙཱ་བ་རྡོ་རྗེ་གྲགས་པའི་སྐུ་ཚེའི་ལོ་རྒྱུས་འདི་ཡང་རྒན་ལགས་ཀྱིས་ང་ཚོར་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན། དེ་ཡིན་དུས་ག་ནས་ཡང་ང་ཚོས་སྔར་རྒྱུན་གཞིར་བཟུང་བྱས་བྱས་ད་རིང་ལེ་ཚན་ནང་ངོ་སྤྲོད་ཞུ་ཡག་གི་མི་སྣ་འདིའི་འཁྲུངས་ལོ་དང། འཁྲུངས་སའི་ས་ཁུལ་དེའི་འཚར་ལོངས་ཀྱི་ཁོར་ཡུག་སོགས་ངོ་སྤྲོད་ཞུ་བའི་བརྒྱུད་རིམ་ནང་ལོགས་ནས་ད་ལྟ་རྭ་ལོ་ཙཱ་བ་རྡོ་རྗེ་གྲགས་པ་ཡིན་པ་ཡིན་ན། གཅིག་སྟོང་བརྒྱ་མེད་བཅུ་དྲུག་ལོའི་ད་ལྟ་གསུང་ཡག་བྱས་པ་ཡིན་ན་ཧོར་ཟླ་གསུངས་ཞག་ད་འདི་བོད་ཟླ་ཡིན་གྱི་རེད་པ་ཟླ་བ་བཅུ་གཉིས་པའི་ཚེས་པ་བཅུའི་ཉིན་མོ་སྟེ་འཁྲུངས་ཡུལ་གྱི་ས་ཁུལ་དེ་གཉའ་ནམ་ཟེར་ཞུ་གི་ཡོད་རེད་གསུངས་འདུག་ལ་སྟོད་ལྷོའི་ཆ་སྙེ་ནམ་གླང་ཡུལ་ཟེར་འདུག་བྱས་ཙང་དེར་སྐུ་འཁྲུངས་པ་གཅིག་དང་ཨ་ནི། རྒན་ལགས་ཀྱིས་ད་ང་ཚོ་ཡང་ཁོ་རང་ཆུང་དུས་ནི་འཚར་ལོངས་ཀྱི་ཁྱིམ་ཚང་དང་ཡབ་ཡུམ་གྱི་སྐོར་དེ་ཡང་ད་ལྟ་གསུང་ཡག་བྱས་པ་ཡིན་ན་འཁྲུངས་རྟགས་ཐུན་མོང་མ་ཡིན་པ་གཅིག་བྱུང་པའི་སྐོར་བརྗོད་འདུག་འདི་གང་འདྲ་ཞིག་ཡིན་ན་ད་ད་ལྟ་ཡང་ཆུང་དུས་ཀྱི་མཚན་ལ་ངོ་མཚར་འབྱུང་གནས་ཞེས་བྱས་ཞུ་གི་ཡོད་ས་རེད་བྱས་ཙང་ཡང་སྐུ་ཚེ་རིང་ལ་ནི་ཡང་མཚན་གྱི་ཅིག་གི་རྣམ་གྲངས་མ་འདྲ་ཡང། ག་ཚོད་རྩ་གཅིག་གི་བྱུང་ཡོད་ན་དེ་ནས་ཕྱི་རྗེས་རྒྱ་ལ་ཁ་ང་ཚོ་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན། ཨོ་ལགས་སོ་ལགས་སྒྲོལ་དཀར་ལགས་ད་རྩ་བའི་གོང་དུ་སྒྲོལ་དཀར་ལགས་གསུངས་པ་ནང་བཞིན་གི་དེ་ནས་གཙོ་བོ་དེར་རྭ་ལོ་ཙཱ་བ་རྡོ་རྗེ་གྲགས་ད་ང་ཚོ་ཡོངས་གྲགས་ཀྱི་རྭ་ལོ་ཙཱ་བ་རྡོ་རྗེ་གྲགས་ཟེར་ནས་ཁོང་གི་སྐོར་དེ་རེད་ད་ཇི་ལྟར་ང་ཚོ་རྭ་ལོ་ཙཱ་བའི་རྣམ་ཐར་ད་རྒྱས་པ་དང་དུ་ཟུག་ལ་གྱིས་ད་ཞིབ་ཚགས་པོ་འདྲ་ཅིག་གཟིགས་མ་མྱོང་མཁན་གཅིག་ཡིན་ན། ལོ་ངོ་བརྒྱ་ལྷག་ང་མི་ཞིབ་ཚགས་པོ་མཇལ་མྱོང་མེད། ལགས་ཇི་ལྟར་ང་ཚོ་མང་པོ་གཅིག་ད་རྭ་ལོ་ཙཱ་བ་ཟེར་ཡོང་དུས་མཐུ་ཞིག་བཏང་མཁན་གཅིག་དང་མཚམས་མཚམས་རྭ་ལོ་ཙཱ་བ་ཟེར་ཡོང་དུས་ང་ཚོ་སྣང་བ་ཁྱད་མཚར་ཆགས་རུང་གང་ཡིན་ཟེར་ན

ཨ་ནི་སྐུ་གསུང་ཐུགས་རྟེན་བཞེངས་པ་དང་དེ་ནས་དགོན་པ་དེ་ཚོ་ལ་འཚོ་བའི་མཐུན་རྐྱེན་སྦྱར་བ་དང་དེ་དང་དེ་ཡི་ཕྱོགས་མང་པོའི་སྟེང་ནས་རྭ་ལོ་ཙཱ་བ་ཚེ་དབང་འདི་ཞུས་ལུས་ཀྱི་རེད་ཨེ་ནི་སྤྱི་ཚོགས་ཀྱི་ཞབས་ཕྱི་གི་སྟེང་ནས་རེད་དེ་ནས་བཟོ་རིག་ལག་རྩལ་གི་སྟེང་ནས་རེད་གང་གི་སྟེང་ནས་བྱས་པ་ཡིན་ན་རྭ་ལོ་ཙཱ་བ་དེ་ང་ཚོ་ལྟ་ཕྱོགས་གཅིག་གི་སྟེང་ནས་མ་ཡིན་པ་ཕྱོགས་ཡོངས་ཀྱི་སྟེང་ནས་བལྟས་པ་ཡིན་ན། དང་མ་འདྲ་བ་གཅིག་དེ་ཡིན་པ་དེ་གསལ་པོ་འདྲ་གཅིག་རེད་དེ་གཅིག་དེ། ལྷག་པར་དུ་བོད་དབུས་ཀྱི་ད་ཆོས་ལུགས་དང་དེ་ནས་རིག་གཞུང་གི་ལོ་རྒྱུས་སྟེང་ནས་བྱས་པ་ཡིན་ན་ད་རྭ་ལོ་ཙཱ་བ་འདི་ཧ་ཅང་གི། ལོ་རྒྱུས་ཀྱི་དུས་སྐབས་དམིགས་བསལ་བ་གཅིག་དང་ཧ་ཅང་གི་གནད་འགག་ཅན་གྱི་མི།

ལྟ་ན་ཡང་བཤད་སྟངས་མ་འདྲ་བ་གཉིས་ཤིག་བརྩི་གྱིས་ཏེ། རྣམ་ཐར་རྩོམ་བཟོ་ནང་འདས་ལོ་ཧ་ཅང་གི་གསལ་པོ། ཀྱི་རྩལ་སྐྱོན་ནོ་ཞེས་ར་ཐུག་མ་སོང་བརྩི་གྱིས་ཏེ། རྩ་བའི་ད་འཁྲུངས་ལོ་གཅིག་ཡིན་པ་ལ། དགུང་ལོ་ག་ཚོད་བཞུགས་ཡོད་མེད་ད་ཐུམ་བུ་དུ་ཏིག་བཏང་ནས། ད་འདས་ལོ་ལ་རང་བཞིན་གྱིས་མ་མཐུན་པའི་དཀའ་ངལ་ནོ་གཅིག་ཡོང་གི་ཡོད་ས་རེད་དེ་སྤྱི་ཡོངས་གནས་སྟངས་གཅིག་དེ་བཞིན། དེ་ནས་འཁྲུངས་ད་འཁྲུངས་ཡུལ་ད་ཨ་ནུ་གོང་དུ་སྒྲོལ་དཀར་ལགས་གསུངས་པ་དེ་རེད་དེ་ནས་གཞན་པ་གཅིག་དེ་ད་དངོས་གནས་འཁྲུངས་ཁྱིམ་གྱི་གནས་སྟངས་དེ་རེད་ད་གོང་དུ་སྒྲོལ་དཀར་ལགས་གསུངས་སོང་རྩ་བའི་ད་མི་ག་འདྲ་ཡིན་ན་ཡང་དང་ཐོག་ཁོ་རང་འཚར་ལོངས་ཀྱི་ག་འདྲ་བྱུང་མིན་བྱུང་ཟེར་ཡ་དེ་ཁོ་རང་གི།

ད་ཅི་དང་དེ་ལ་ཁྱིམ་གཅིག་དེ་ལ་ཕ་གཅིག། ད་སྲས་ལྔ་ཡོད་ས་རེད་སྲས་ལྔ་ཡོད་དེ་ན་ད་དཔེར་ན་རྭ་ལོ་ཙཱ་བའི་ཡབ་ལྟ་བུ་ཡིན་ན། ཁྱོད་ཀྱིས་བྱས་ན་ད་རྭ་སྟོན་དཀོན་མཆོག་རྡོ་རྗེ་ཟེར་ནས། ད་གསང་སྔགས་རྙིང་མ་ལ་མཁས་པའི་གཅིག་དེ་ཡང་ད་ད་གསང་སྔགས་རྙིང་མ་གི་ཆོས་ཟེར་ན་ང་གསང་སྔགས་རྙིང་མ་ཡིན་ཟེར་བཤད་བསྡད་པ་རྐྱང་པ་མ་ཡིན་པ་གསང་སྔགས་རྙིང་མ་གི་ཆོས་ལུགས་དེ་ལ་མཁས་པ་ཡིན་པ་དང་དེ་ནས་ཡང་ཉམས་ལེན་ཡང་གང་ལ་གང་འཚམ་ཚད་གཞི་མཐོན་པོ་ཡོད་མཁན་གཅིག་ཡིན་ས་རེད་དེ་གཅིག་དེ་ཡིན་མིན་ན་ཡང

ཀོ་ཞིང་གི་འབྱུང་ཁུངས་རྟོག་བཟློག་ཀྱི་བང་མཛོད་ལྟ་བུ་ཡིན་པ་དང་ཤེས་རབ་དང་རིག་པ་ཀྱི་གཏིང་ནི་བང་མཛོད་ལྟ་བུ་ཡིན་པའི་རྒྱུ་མཚན་གྱིས་ཤེས་རབ་འབྱུང་གནས་ཟེར་ནས་དེ་འདྲའི་མཚན་ཡང་ཅིག་བཏགས་འདུག། དེ་ནས་གཞི་ནས་ཤེས་རབ་ཐོགས་མེད་ཟེར་དེ་རེད་མཚན་གཞན་པ་ཤེས་རབ་ཐོགས་མེད་ཟེར་དེ། ད་ངས་འདི་ཅི་བཤད་ན་འོག་ནས་ཡོང་གི་རེད་ད་དེ། ད་རྭ་ལོ་ཙཱ་བ་རྡོ་རྗེ་གྲགས་དགུང་ལོ་ང་གཅིག་ཡིན་པའི་སྟེང་ནས། ད་རྒྱ་གར་ལ་ཕེབས་རྒྱ་གར་ལ་ལྷག་པར་དུ་དཔལ་ནཱ་ལེན་དྲ་ལ་ཕེབས་ནཱ་ལེན་དྲ་ནས་གསན་བསམ་སློབ་སྦྱོང་གནང་བའི་སྐབས་དེ་ལ།

སྐུ་ན་ཆུང་དུས་ཀྱི་ཐུགས་གཤིས་དེ་བོད་དང་མ་འདྲ་བ་ཞིག་འདུག་དཔེར་ན། ད་སྐུ་ན་ཆུང་དུས་ནས་བཟུང་སྟེ། ད་ཁོ་རང་ཉིད་ཀྱི་སྤྱོད་པ་དེ། ད་གཞན་དག་ཤོག་དང་ད་གཞན་དག་དང་རྩ་ནས་མ་འདྲ་བ་ཀོ། ད་སྙིང་རྗེ་གི་བསམ་བློ་དུ་པེ་བརྩི་བ་དང་དེ་ནས་སྙིང་རྗེ་གི་བསམ་བློ་ཤུགས་ཆེན་པོ་ཡོད་མཁན་ཅིག། དེ་ནས་དཔེར་ན་ད་ང་ཚོ་ཕྲུ་གུ་ཆུང་ཆུང་ཅིག་ཡིན་ན། ཁ་ཅིག་ལམ་སང་ཟ་ཡ་དང་དེ་ནས་འཐུང་ཡ་མ་རག་སྟབས་དེ་མ་རག་པ་ཡིན་ན། ཁ་ཅིག་ལམ་སང་ངུས་ཡོང་བ་དང་དེ་འདྲ་ཅིག་ཡོང་གི་དོན་ལ་རྭ་ལོ་ཙཱ་བ་དེ་སྐུ་ན་ཆུང་དུས་ནས་བཟུང་སྟེ། ད་བཟའ་བཏུང་ལ་ཁོ་སྲེད་པ་ཁྱོན་ནས་མེད་ནས་དེ་ལ་བེ། གདོང་ལེན་གྱི་རེད་ནང་མིས་ཞུ་དང་ཐུབ་མཁན་ཅིག་རེད་ཟེར་ནས་དེ། དེ་ནས་རྒྱུ་ངོ། སྐྱེ་བ་སྔ་མ་དྲན་པ་ད་སྐྱེ་བ་སྔ་མ་དྲན་པ་དང་དེ་ནས། ད་སྐུ་ན་གཞོན་དུས་ནས་བཟུང་དེ་ངོ་ནས་ད་ང་ཚོ་འཇིག་རྟེན་གྱི། ཀྱི་བྱ་བ་དེ་ལ་སྙིང་པོ་མི་འདུག་དེ་རིང་ངོ་ནས་དམ་པའི་ཆོས་བྱེད་དགོས་ཟེར་ནས་དེ་འདྲའི་གི། བསམ་བློ་དང་དེ་ནས་བག་ཆགས་ཤིག་ཆེན་པོ་ཡོད་མཁན་ཅིག། དེ་འདྲའི་དེ་དང་དེ་མཚུངས་པའི་དཔེ་མ་འདྲ་བ་མང་པོ་འདུག་དེ་ལྷག་པར་དུ། རྒྱུན་གྱི་ད་ཡི་དམ་ལྷའི་ཞལ་གཟིགས་མང་པོ་ཡོད་ད་མ་ལངས་མི་དཀའ་བའི་ན་འདྲ་དེ་ནས་ཞལ་གཟིགས་མང་པོ་ཡོང་གི་འདུག་པས་དེ་འདྲའི་གནས་ཚུལ་ཅིག་འདུག་ག། རྩ་བའི་ད།

ད་དཔེར་ན། མཚམས་མཚམས་ལ་གྲྭ་བ་དེ་འདྲའི་སྐུ་ཞབས་བརྟན་དེ་འདྲ་ཡོང། ཁོ་ཚོས་ཆོས་ཀྱི་གནད་དོན་དང་འབྲེལ་བའི་བགྲོ་གླེང་བྱེད་པའི་སྐབས་ལ། རྭ་རྭ་ལོ་ཙཱ་བ་སྐུ་ན་གཞོན་གཞོན་ནས་དེར་ཉན་བསྡད་པ་ཡིན། ད་ཁོ་ཚང། ཁོ་ཚོས་བགྲོ་གླེང་ཟིན་པའི་རྗེས་ནས་ཁོ་ཚོའི་བགྲོ་གླེང་གི་ནང་དོན་ཆ་ཚང་བ་དེ། རྭ་རྭ་ལོ་ཙཱ་བའི་ཐུགས་ལ། ཅིག་ཁུ། ཅིག་འཇགས་བསྡད་པ་འདྲ་བོ་ཅིག། འཇགས་འཇགས་པ་ཙམ་མ་ཡིན་པར་དེ་ཚོའི་ཆ་ཚང་བ་ཁོ་ཚོས། ད་ཡང་ཡང་གི་ལ་དེའི་གནས་སྟངས་ཆ་ཚང་གསུང་ཐུབ་མཁན་འདྲ་བོ་ཅིག། དེ་འདྲའི་མ་འདྲ་བ་རེད་ཅིག། ལྷག་པར་དུ་དགུང་ལོ་དྲུག་ལ་སོན་སོན་པའི་གཞན་པ་གཅིག་དེ།

ད་སྤྱི་ཚོགས་ཀྱི་ཤེས་བྱ་ཡང་མང་པོ་བྱས་ཏེ་ངེད་ཅིག་དེ་སྐུ་ན་གཞོན་དུས་ནས་དེ་འདྲའི་ཅིག་རེད་འདུག་ཨ་དེ་ཅིག་དེ་ངས་གཏམ་གོང་དུ་ཞུས་པ་ནང་བཞིན་ཨ་ད་དེ་སྐབས་ཅིག་ལ་ད་ཤེས་རབ་འབྱུང་གནས་ཟེར་ནས་མཚན་ཡང་དེ་བྱུང་འདུག་ཨ་དེ་མ་འདྲ་བ་འདྲ་ཞིག་ཡིན་ས་རེད་ད། ད་གཞན་པ་ཅིག་དེ་གོང་དུ་ད་སོང་ཙང་འདྲ་བ་ལ་ད་ད་དེ། ཡབ། མཚམས་ཅིག་ལ་ཡབ་དེ་ངས་གོང་དུ་ཞུས་པ་ནང་བཞིན་རྩ་བའི་ཆོས་བརྒྱུད་དེ་རྙིང་མ་ཅིག་རྙིང་མ་ཡིན་པ་ལ། གི་བ་ཅིག་གི་བ་ཡིན་དེ་ཁོ་རང་ལ་ཡང། ད་གི་བ་ཅིག་ལ་རིན་ཐང་ཆེ་ཤོས་དེ་ཁོ་རང་གི་དེ་རེད་ད།

གྱི་ད་དབང་དུ་མ་འགྲོ་བར་རང་ཚུགས་བརྟན་པོ་གཅིག་ཡོད་པ་དང། ཨ་ནི་ཡང་མཁའ་འགྲོ་མའི་ལུང་བསྟན་བཞིན་ཨ་ནི་བལ་ཡུལ་ལ་ཕེབས་པ་འདུག་དེའི་སྐབས་དེར་ཡིན་པའི་ན་ཡབ་ཡུམ་སོགས་ཀྱིས་ཡང་ཁོ་རང་ལ་མཐུན་འགྱུར་གནང་སྟངས་དང་འདི་གའི་དམིགས་བསལ་ཅིག་བྱུང་ཡོད་ཟེར་བ་དེའི་ཡང་གནས་ཚུལ་འདི་གའི་ཅིག་ངོ་སྤྲོད་ཞིག་གནང་རོགས་གནང།

རང་གི་བསམ་པ་མ་གཏོགས་པའི་གཞན་སུ་གཅིག་ལ་དང་དབང་དུ་མ་འགྲོ་མཁན་གཅིག་དང། རང་གི་བསམ་པ་དང་མི་མཐུན་པའི་གནས་ཚུལ་གཞན་དག་གཅིག་ལ་རྩ་བ་ནས་དང་ལེན་མ་བྱེད་མཁན་གཅིག་འོ་དེ་འདྲའི་ཅིག་ཡིན་ས་གང་ཡིན་ཟེར་ན། སྐབས་གཅིག་ལ་རྭ་ལོ་ཙཱ་བ་ཁོ་རང་འོ་དེ་སྐུ་ན་གཞོན་གཞོན་ཡིན་མིན་ལ་མ་ལྟོས་པར་ཤེས་ཡོན་ཧ་ཅང་གི་ཆེན་པོ་བྱས། དེ་ནས་ཤེས་ཡོན་ཆེན་པོ་ཡིན་པ་དང་མཉམ་དུ་མཚན་སྙན་ཧ་ཅང་གི་ཆེན་པོ་བྱས། དེ་ནི་ད་ཁོ་རང་གི་སྤྱན་འབེབས་རེད་དེ་ནི་ཡབ་དང་དེ་ནི་སྤུན་ཆ་གཞན་དག་སོ་སོའི་སྤྱན་འབེབས་དཔལ་འབྱོར་གི་གནས་སྟངས་སོགས་དཔེ་ཡག་པོ་ཡོད་ས་རེད་ང་ཚོས་མ་ཤེས་ན་ད་སྐུ་ཉིད་དང་རྗེ་ཆ་ཚང་འཛོམས་དེ་གཉིས་ཀྱི་ཁྱིམ་ཚང་མ་འདྲ་བ་གཅིག་ཆགས་འདུག་ཆ་བོས་དེ་ལྟར་དེ་ཚོའི་ང་རྒྱལ་ཟེར་ན་འདྲ་གང་ལྟར་ཀྱང། སོ་སོ་འདོད་པ་མ་གཏོགས་སོ་སོ་འདོད་པ་མ་ཡིན་པའི་བྱ་བ་ག་རེ་བྱས་ན་ད་མི་དཀྱུས་མ་ད་ཕར་བཞག་ཐ་ན་ས་གནས་ཀྱི་དཔོན་པོ་ཡིན་ན་ཡང་སོ་སོའི་འདོད་པ་དང་མི་མཐུན་པའི་བྱ་བ་བྱས་པ་ཡིན་ན་དེ་ལ་བཀའ་བཀྱོན་གནང་ཡ་དང་ད་བཀའ་བཀྱོན་གནང་བ་ཙམ་མ་ཟད་ཐ་མ་ཉེས་རྡུང་བཏང་ཡ་སོགས་དེ་འདྲའི་གི་ཅིག་སྟེང་ཡིན་ས་རེད་ད་སྐད་ཆ།

ལུང་བསྟན་ཡང་བསྐྱར་གནང་ཡོད་དེ་དེའི་གནས་ཚུལ་ཡང་བསྐྱར་རྭ་ལོ་ཙཱ་བའི་ཡབ་ལ་ཞུས་པའི་སྐབས་ཡབ་ཀྱི་ངོས་ནས་བོད་ཀྱི་འདི་ཕྱི་དང་རྩ་བའི་ད་གཞན་དག་ནས་མ་འདྲ་བའི་ཞེ་བོ་ཡོད་ཏན་ཏན་ཅི་བྱས་ན་མཁའ་འགྲོ་མའི་ལུང་བསྟན་ཡོད་རྒྱུ་རེད་སྟབས་ཁོ་རང་དེ་ག་ནང་བཞིན་བལ་ཡུལ་ལ་བཏང་བཞག་ན་དེ་མཁའ་འགྲོ་མའི་ལུང་བསྟན་ལ་ད་གསུངས་པ་ནང་བཞིན་བསྟན་པ་དང་འགྲོ་བ་ལ་ཕན་ཐོགས་མཁན་ཅིག་ཏན་ཏན་ཡོང་གི་རེད་བསམ། དེ་ནས་ད་ཡབ་ཡུམ་ནས་དང་ལེན་གནང་དང་ལེན་གནང་བ་ཙམ་དུ་མ་ཟད་ཡབ་ཡུམ་གྱི་ངོས་ནས་གསེར་དང་དངུལ་མཐུན་འགྱུར་སྦྱར།

དབང་ལུང་སོགས་ད་ཆོས་མང་པོ་ཅིག་ཞུས་གནང་བའི་སྐོར་ཞུ་འདུག་སྐབས་དེ་དུས་ཡང་བལ་པོའི་པཎ་གྲུབ་མང་པོའི་སྐུ་མདུན་ནས་ཆོས་ཞུས་གནང་ཡོད་ས་རེད་ད་ག་ནང་བཞིན་ཕྱི་རོལ་མུ་སྟེགས་པ་དང་རྩོད་པ་མཛད་པ་ཟེར་བྱས་འདུག་ནི། དེ་ནས་ད་ཡང་བླ་མ་བྷ་རོ་བ་ལས་ཡང་འཇིགས་བྱེད་ཀྱི་ཆོས་སྐོར་གང་ཡོད་པ་དེ་གའི་ཐམས་ཅད་གསན་པ་འདུག་ད་དེ་ཡིན་ནའི་ལས་ཁོ་རང་གི་སྐུ་ཚེ་ནང་ལོག་གི་དམིགས་བསལ་ཆེ་ཤོས་དེ་བྱས་ཀྱི་ཡོད་རེད་བ།

ང་ལ་འདི་ནས་འདི་ནས་སེམས་པ་བྱིང་གི་ཡོད་བ་མ་རེད་ཟེར་ནས་ཞུ་ཡི་སྐབས་ལ། ང་ཚོ་ནོར་མེད་ཡོད་ད་བླ་མ་གི་མདང་དགོང་དེ་གསུང་གི་འདུག་བླ་མའི་མཚན་ལམ་ལ་མདང་དགོང་དེ་འདྲ་ཕེབས་འདུག་བོད་ནས་དེ་རིང། མི་ཁྱད་པར་བ་ཅིག་ད་ཕེབས་ཀྱི་ཡོད་གསུང་གི་འདུག་དེའི་རྗེས་ཨ་ཅེ་མཚན་གྱིས་ང་ཚོ་མར་ཕེབས་བསུ་ལ་བཅར་བ་ཡིན་ད་ང་ཚོ་བླ་མའི་མདུན་ཡར་ཤར་གི་ཡིན་ཟེར་ནས། དེ་ནས་ཡར་ཨ་ཅེ་ད་བྷ་རོ། བླ་མ་བ་རུ་ཏིས་འདི་ནས་ཡར་གདན་དྲུག་ཞུས། ཞུ་བའི་སྐབས་ཐན་བཏང་བ་ལྟར་ཏེ། འདི་སྤྱི་བ་འདི་སྐྱོང་བ་མ་ཡིན་པ། ཅེས་ཐེབས་ཁུ་གོང་མ་གོང་མ་དུ་བཟུང་ནས་གོ་ཐོས་སྤྱི་དང་མོ་ལམ་གྱི་དང་ནས་འབྲེལ་བའི་རྟེན་སོག་པོ་བཞི་ཡུལ་འདི་བ་ཡིན་ཏེ། ཐན་བཏང་བ་ནས་གཏན་དུ་བ་པས་ད་ཅེས་བླ་མ་དང་ལྷོ་བི་བ་སྟེ་པ་དང་དམ་ཚིག་དེ་གཞན་དང་མ་འདྲ་བ་འདྲ་བ་གཅིག་ཡིན་ཏེ། དེ་ཞུས་དེ་ནས་ཐན་བཏང་བ་ནས་ཆུ་ཞུས་བ་རེ་ཆུ་ཞུས་ད་ཏེ། གཡུང་འདི་ཕུལ་འདི་གཡུང་མང་པོ་ཕུལ། གཡུང་ཕུལ་ཏེ་སྤྱི་དང་དེ་བཞིན་དུ་ཐན་བཏང། ཆུ་ཞུས་སྐབས་ལ།

མཆོད་རྟེན་མགོ་གཅིག་ལོ་དེ་པས་དེ་འདྲའི་རྨི་ལམ་ཞིག་བཏང་སོང། ད་ག་རེ་བྱས་སོང་ཟེར་ཏེ། ད་ང་ད་ཕྱི་རོལ་མི་རྟག་པ་དེ་འདྲི་དེ་འདྲི་དང་ཐུག་སོང་ཨ་ནི་དེ་འདྲི་དེ་འདྲི་ཆགས་སོང་ཟེར་ཏེ་ད་ཆུང་ནས་ཡག་ཁོམ་ཤོར་ཡང་བར་ཕྱི་རོལ་མི་རྟག་པ་དེ་ཧ་ཅང་གི་མཐུ་ཆེན་པོ་དང་དེ་ནས་ན་སྔ་མ། ནང་བའི་བན་དེ་དང་མང་པོ་ཁུག་ཀི་བཀྲོངས་ཡོད་བ་རེད་ད་ང་ནི་བཟའ་ཚོ་མ་བྱེད་ན་ཟེར་ནས། ཏི་ཀྱིས་དེ་ནས་ཏི། ད་ཐི་ཤིའི་རྡོ་ཐབ་ལ་ཡང་ཆུ་མང་པོ་སོང་འདུག་ཨ། ཏི་ཐི་ཤིའི་རྡོ་ཐབ་ལ་ཆུ་མང་པོ་སོང། ཏི་ཀྱིས་དེ་ནས་ཏི་ཐི་ཤི་དེ་རྡོ་དེ་ནས། དེ་རྡོ་ཐུལ་བ་རེད། དེ་ནས་འཇིགས་བྱེད་ཀྱི་ཆུ་ཁོལ་སེང་བཏང་སྟེ། དེ་རྗེས་དེ་ནས་ད་རྭ་ལོ་ཙཱ་བ་ད་ཁོ་བླ་མ་འདི་ནས་ཆོས་ཆ་ཚང་ཞུས་ཚར་སོང་ད་ང་བོད་ལ་འགྲོ་གི་ཡིན་ཟེར་ནས་ད་འགྲོ་བའི་ཆེད་ཡོད་སྐབས་དེ་ལ་བསྐྱར་དུ་ཡང་ད་མཁའ་འགྲོ་མ་གཅིག་གིས་ཁྱོད་གང་འགྲོ་ད་ད་བོད་ལ་ཁྱོད་ནས་འགྲོ་བ་ཡོད་མ་རེད་ཁྱོད་བླ་མ་འདི་ནས་ཆོས་ཟབ་ཤོས་དང། ཁྱོད་ད་ཞེ་ས་མ་བྱེད་ན་ཆོས་ཟབ་ཤོས་དང་ཆོས་ཀྱི་སྙིང་པོ་དེ་ད་ལྟ་ཁྱོད་ད་ཤེས་ཐུབ་ཡོད་མ་རེད་ཡང་བསྐྱར་བླ་མའི་འདི་ནས་བཅར་རེད་ཟེར་ནས་དེ་ནས་བླ་མའི་འདི་ནས་བཅར་རེད་ད་དེ་ལ་བརྒྱུད་རིམ་མང་པོ་ཡོད་རེད་ད་མ

དཔལ་རྡོ་རྗེ་འཇིགས་བྱེད་ཀྱི་དབང་བསྐུར་ཐོག་མ་འདི་གནང་བ་ཅིག་འདུག་དེ་ནས་ཡང་ད་ལྟ་གསུང་ཡ་ལ་ཁྱིམ་གྱི་དགྲ་ལ་ཐུགས་ཐག་ཐོན་པ་མཛད་པ་ཞེས་བྱའི་གསུང་བཤད་འདི་རྒན་ལགས་ག་འདྲ་ཟེར་ཆད་ཀྱི་ཡོད་རེད་ཡང་ཁོ་རང་གི་ད་རྩ་ནས་ཆོས་ཞུ་ག་བཅར་མཁན་ཡིན་ནའི་མང་པོ་ཞེ་པོ་ཅིག་གི་བྱུང་ཅེས་བྱའི་ཆོས་འཁོར་རྒྱ་ཆེན་པོ་ཅིག་གི་བསྐོར་གནང་ཡོད་ས་རེད་ལ་བྱས་ཙང་ས་གནས་མང་པོ་ཡང་སྡིག་བཤགས་དགེ་སྒྲུབ་ཀྱི་ཁས་ལེན་བྱེད་མཁན་ཡིན་ནའི་མང་པོ་ཞེ་པོ་ཅིག་གི་བྱུང་ཡོད་ས་རེད་བ་ད་དེ་ག་ཡིན་པས་ན་ཡང།

བསྟན་ཏོ། ད་དེ་སྐབས་དེའི་དངོས་གནས་རྭ་ལོ་ཙཱ་བ་ཁོ་འཇིགས་བྱེད་ཀྱི་ཆོས་སྐོར་ན་ཧ་ཅང་གི་མཚན་སྙན་པོ་ཞིག་ཆགས་ད་མཚན་སྙན་གྲགས་ཆེན་པོ་ཆགས་དེ་ནས་སློབ་མ་མང་པོ་འཛོམས། སློབ་མ་ཚོ་ཆོས་ཞུས་ཆོས་ཞུས་པ་ཙམ་མིན་པ། ཡོན་ཞེ་པོ་ཕུལ། དེ་ནས་ཡོན་ཙམ་མིན་པ་ད་སློབ་མ་མང་པོ་ཞིག་དངོས་གནས་རང་དེ་ད་རྭ་ལོ་ཙཱ་བ་འདི་ནས་ཆོས་གསན་ངོ་དེ། བསམ་བློ་ལ་འགྱེལ་བ་འགྲོ། ཨ་ནི་བསམ་བློ་ལ་འགྱུར་བ་འགྲོ་དེ་སྔ་གི་མི་ཚེ་ལ། ད་དཔེར་ན། ད་དེ་སྔ་མི་ཚེ་ནང་འདི་དང་འདི་བྱས་ཡིན་ཟེར་བྱ་བ་ངན་པ་འདི་དང་འདི་འདི་བྱས་པ་ཡིན་ཉི་མ་དེ་རིང་ནས་བཟུང་སྟེ་ད་བླ་མ་གི་འདི་ནས་མ་འོངས་བ་ན་བྱ་བ་འདི་དང་འདི་མི་བྱེད་ཡ་གི་དམ་བཅའ་ཕུལ་བ་ཡིན་ཟེར་ཡ་གི་མཚོན་པའི་ད་དགེ་སྒྲུབ་སྡིག་སྤོང་གི

དམིགས་བསལ་གྱི་སྡིག་པའི་ལས་དེ་གའི་རིགས་དེ་གས་སྤོང་བཅུག་ཡ་དང། ཕན་ཚུན་འཁྲུག་རྩོད་མང་པོ་བྱུང་བའི་སྐབས་ལ་འདུམ་འགྲིག་གནང་ཡ་རེད། ཇ་ཚུལ་ཐུག་ཚུལ་བཙུགས་པའི་སྐོར་དུ་དེ་རྐྱང་ལ་ཡང་ངོས་འཛིན་ག་འདྲ་རེ་ཞུ་དགོས་སྐོར་རེད། གནང་ན་ད་ནང་ཐན་ཏང་ཨོ་དཔེར་ན་ད་རྭ་ལོ་ཙཱ་བ་གང་དུ་བཞུགས་ཡ་ནང་བཞིན་གྱི་ད་མི་གི་ད་ང་ཚོ་ཀྱི་ནང་ཁུ་ད་སློབ་མ་ལ་ད་མོ་མང་པོ་ཡོད་ད་བ་མི་གི་རིན་པོ་ཆེ་མང་པོ་ཕུལ་བ་ཙམ་མིན་པ། ལྷ་དང་ཀླུ་དང་གཉན་དེ་ཚོས་ཡང་རིན་པོ་ཆེ་མང་པོ་ཞེ་པོ་ཕུལ་གི་འདུག་ཕུལ་ཡོང་དུས།

དེ་གཅིག་རེད་དེ་ནས་གཞན་པ་དེ། དེ་དེའི་སྐབས་དེ་ཡིན་པས་ན་ང་རང་ཚོ་བོད་སིལ་བུར་ཐོར་བའི་དུས་ཚོད་འདི་ཆགས་ཀྱི་ཡོད་རེད་བ། གླང་སྟག་རང་གླང་དེའི་སྐབས་རེད་བ་ལ་ཁྱེད་རང་ནས་ཐང་དེའི་ཚོ་བཅུ་དགུ་འགྲོ་ཅི་ར། དུ་ཚོ་བཅན་པས་ད་ལྷ་ཁང་དང་གཙུག་ལག་ཁང་མང་པོ་ཞིག་ཞིག་ཚུགས་ཅིང། ད་དེ་སྐབས་དེའི་པོའུ་ཚོ་ཐ་བུ་བཏང་ནས་རིགས་གཅིག་གིས་གཞན་པ་ལ་བརྟེན་ནས་འཚོ་བ་སྐྱོང་མཁན་དང་ཨ་ནེ་ཅིག། བྱ་བ་དཔེར་ན་ཀུ་ལྡི་ལི་འདྲ་མི་འདྲ་ལ་བརྟེན་ནས་འཚོ་བ་སྐྱོང་ཡོད་དེ་བ་ཡིན་ཏེ།

ས་ཚིགས་ཀྱི་ས་སྟོང་ལུང་སྟོང་ལ་འགྲོ་བ་ཡིན་ན་ཇག་པ་གི་སྐྱོན་ཆ་དང་གཅན་གཟན་གྱི་སྐྱོན་ཆ་དེ་འདྲ་ཡོད་དུས། ད་དེ་འདྲའི་དཀའ་ངལ་ག་པར་ཡིན་ན་དེ་ལ་མགྲོན་ཁང་བརྩིགས། ཨ་ནེ་ད་ཀོ། ད་བདེ་འཇགས་ཀྱི་ས་ཚིགས་བཟོས་ནས་དེ་ལ་གཅིག། ད་མི་དམིགས་བསལ་བཞག་ཡ་འདྲ་པོ་དེ་འདྲས་བྱས། ཡང་ས་ཚིགས་ས་ཚིགས་ཕྱོགས་ནས་ད་ཁ་ལག་མ་ཧྲ་ཟ་ཟེར་འདྲ་ཡང་ཀོ། གཅིག། ཀོ་ཇ་དང་དེ་ནས་ཐུག་པ་དེ་འདྲས་གཏོང་ཡ་གི་ས་ཚིགས་འདྲ་བཙུགས་དུས་ཀྱི། གང་ལྟར་ཀྱང་རྗེས་གནས་ཚུལ་ཆ་ཚང་གི་སྟེང་ནས་སྤྱི་ཚོགས།

དེ་ནས་ཁོ་གཉིས་དེ་བཞིན་དུ། ད་མཐུ་འགྲན་པ་རེད། ལ་མཐུ་འགྲན་པ་དེ་གཅིག་དེ། དེ་སོང་བས་དེ་རྭ་ལོ་ཙཱ་བས་ང་ངན་པ་ཡིན་ན་ཡང་ངས་མི་དེ་ལྟར་དེ་བྱེད་གི་ཡིན་ཟེར་ནས། ལམ་སང་རྭ་ལོ་ཙཱ་བས་དེ་བྱས་པ་རེད་ཟེར། ཁོ་ད་མཐུ་འགྲན་ཟེར་ན་ཐེངས་དང་པོ་དེ་ལ། སྐྲག་ལ། ཁོ་ལག་པ་ལྕགས་མོ་འདིས། སྤོང་བ་མེད་བྱས་པས་དེ་བྲག་རྣམ་པ་གསུམ་སོང་བ་རེད། དེ་གཅིག་སྐབས་དེ་ལ་ཡང། ད་ལང་ལབ་བྱང་ཆུབ་རྡོ་རྗེ་ཟེར་ཡ་དེས་ལམ་སང། ཕུར་བ་ཁེངས་བ་ཕུར་བ་བྲག་ལ་བཏབ་པས་དེ་སྤེལ་ཏེ། བརྒྱབ་པས་དེ་མ་བསྟན་པ་ཞིག་བཤགས་བྱ་རེད། ཁོ་གཉིས་འདྲ་བོ་འདྲ་བོ་འདྲ་ཆགས་སོང་བ་རེད་དེ་བཞིན།

དང་མ་འདྲ་བ་གཅིག་ཡིན་པ་ཡིན་ཏེ། དེ་རྗེས་ནས་ཉི་མ་གཅིག། ད་རྭ་ལོ་ཙཱ་བ་རྡོ་རྗེ་གྲགས། ད་འགྲོ་འཆམ་ཟེར་ན་དེ་འདྲའི་ཕེབས་ཡོད་སྐབས། ལང་ལབ་ཆུ་ཟླ་བྱང་ཆུབ་རྡོ་རྗེས་ཕུར་བ་གི་སྐུ་ཐོག་ཆར་ཕབ་འདུག་བ། ཕབ་ཡོང་དུས་རྭ་ལོ་ཙཱ་བའི་སློབ་མ་མང་པོ་བསྲེགས་སློབ་མ་མང་པོ་བསྲེགས་ཡ་མ་བསྲེགས་བ་ཙམ་མམ་མ་ཟད་རྭ་ལོ་ཙཱ་བ་ཁོ་རང་གི། ད་མགོ་བོ་དེ་ན་ཡང་ཕུར་བ་གི་མེ་དཔུང་འབར་ཡོང་བ། དེ་ནས་གནས་ཚུལ་བྱུང། དེ་དུས་དཀའ་ངལ་འདྲ་ཅིག་འཕྲད་འདུག་བ།

བལ་ཡུལ་ནས་ཡང་དེ་ཞེ་པོ་བྱུང་བ་རེད། འབུལ་བ་གསེར་དང་དངུལ་དང་རིན་པོ་ཆེ། འབུལ་བ་མང་པོ་བྱུང། འབུལ་བ་བྱུང་བས་དེ་དེ་ཚོ་ཆ་ཚང་བ་འདི་ལ་ཡར། མཆོད་འབུལ་རྒྱ་ཆེན་པོ་ཞེ་པོ་གནང་འདུག་དཔེར་ན། ད་བལ་ཡུལ་གྱི་མཆོད་རྟེན་རྣམ་གསུམ་གྱིས་མཚོན་པའི་ད་མཆོད་འབུལ་ཧ་ཅང་གི་རྒྱ་ཆེན་པོ་དང། དེ་ནས་ང་ཚོ་དཔེ་མཚོན་འདྲ་བྱས་ན་ཡ་མཚན་པོ་ཞེ་པོ་འདུག་དངོས་གནས་དྲང་གནས་སྔ་མོའི། ད་སྔོན་བྱོན་གྱི་སྐྱེས་བུ་དམ་པ་དེ་ཚོ། ད་རྭ་ལོ་ཙཱ་བའི་སྐུ་རྣམ་ཐར་དེ་ཚོར་བལྟ་ག་ཡིན་ན། རྭ་ལུག་རྩ་བའི། དེ་འཕགས་པ་ཤིང་ཀུན་གྱི་མཆོད་རྟེན། དེ་ལ་རེ། ད་སྐོར་ར་འབུམ་བྱས་པ་རེད་ཟེར། ད་མེད་ན་དེ་ཅི་དེ། ད་ག་དུས་ཡིན་ན་སྐོར་ར་བྱས་དུས་ཡིན་སོགས་ད་འདྲ་བོ་དེ་འདྲའི་གནས་ཚུལ་ཅིག་འདུག་ཨ་ད་སྐོར་ར་འབུམ་བྱས་པ་རེད་ཟེར། ད་སློབ་སྦྱོང་བྱས་པ་རེད་གསུང་ཆོས་གནང་གི་ཡོད་པ་རེད། དེ་ལས་གཞན་དང་ད་གཞན་གྱི་མཛད་འཕྲིན་མང་པོ་ཡོད་ར་དེ་ཡིན་ནའང་དེ་འདྲའི་གནའ་སྔ་མོ་སྐྱེས་བུ་དམ་པ་དེ་ཚོ་དེ་རེད་འདུག་ཨ་དེ་ཚོས་དེ་ཏག་ཏག་ཏག་ཏག་བྱས་དེ་ངེས་ཅི། ཨོ་དེ་ཚོ་ལ་སྐུ་གཞོང་མང་པོ་བྱས་དེ་ནས་སྦྱིན་པ་དང་བལ་ཡུལ་ནས་མི་སྐྱོ་པོ་དེ་ཚོ་ལ་སྦྱིན་པ་བཏང་ཡང་བཏང། དེ་ནས་སྨན་སྦྱིན་བྱས་དེ་ཚོ་བཙུགས། སྐབས་དེ་ལ་སྨན་སྦྱིན་གནང་བ་ཙམ་མིན་པར་སྨན་སྦྱིན་གྱི་ཐེབས་རྩ་ཅིག་བཙུགས་འདུག་མ་འོངས་པ་ན་ལོ་ཟླ་འདི་འདྲའི་རིང་ལ།

དཔེ་མང་པོ་ཡོང་གི་རེད་ཡོང་བ་དེ་ཆ་ཚང་བ་ལ་ག་དུས་ཡིན་ནའང་ཚུར་ད་འཚོ་བ་དང་གོས་ཀྱི་མཐུན་རྐྱེན་སྦྱར་ནས་ད་གཟུགས་ལགས་ཀྱིས་ད་དམིགས་བསལ་གྱི་ལྟ་རྟོག་ཟེར་ན་འདྲ་ད་གཟིགས་སྐྱོང་གནང་མཁན་གཅིག་དེ་རྐྱང་པ་མིན་པ་དེ་ནས་སྒོམ་ཆེན་པ་ད་རི་ཁྲོད་ལ་སྒོམ་པའི་བྱ་བ་བྱེད་མཁན་ད་འཚོ་རྒྱགས་མེད་མཁན་ད་དེ་ཚོ་ལ་ཡང་དམིགས་བསལ་གྱི་འཚོ་བའི་ཆ་རྐྱེན་བསྐྲུན་དེ་རྐྱང་པ་མིན་པ་དེ་ནས་མཚན་ཉིད་ཀྱི་སློབ་སྦྱོང་གནང་མཁན་དེ་ཚོ་ལ་ཡང་སྦྱིན་གྱི་མཚན་ཉིད་ཀྱི་སློབ་སྦྱོང་སྦྱོང་བ་གནང་དུས་བའི་ནི་འཚོ་བའི་ཆ་རྐྱེན་ནོ། སོ་སོའི་འོག་ཁོ་ཐབས་སྒྲུབ་བྱེད་མ་ཐུབ་པའི་མི་དེ་ཚོ་ལ་ཡང་ཆ་རྐྱེན་སྦྱར་ཡ། དེ་རྐྱང་པ་མིན་པ་ཁོ་ད་མདོ་སྔགས་ཀྱི་ད་ཆོས་སྐོར་གཞན་དག་འཆད་ཉན་གནང་མཁན་དེ་ཚོ་རེད་དེ་ནི་ལྷག་པར་དུ་སྐུ་གསུང་ཐུགས་རྟེན་དང་དེ་ནི་ལྷ་ཁང་མང་པོ་བཞེངས་ཡ་དེ་གཅིག་རེད་དེ་ནི་རྭ་ལོ་ཙཱ་བ་ཁོ་རང་གི་རྣམ་རྒྱལ་མའི་གཟུངས་སྙིང་པོ་ཅན་གྱི་དེ་ས་ཚ་འབུམ་བཏབ་པ་རེད་ཟེར་ནས་དེ་རེད་ད་ངས་དེ་གཅིག་རེད་དེ་ནི་ད་གནད་འགག་ཆེ་གཅིག་དེ་རྭ་ལོ་ཙཱ་བས་འཇམ་དཔལ་མཚན་བརྗོད་དེ་རེད་བཟང་སྤྱོད་ཀྱིས་བཏང་ནས་ང་ཚོ་ཚར་གྲངས།

གསེར་སྲང་བརྒྱ་ཐམ་པ་ཐེབས་རྩ་སྦྱར་བ་རེད། ཨ་ནེ་བི་ཀྲ་མ་ལ་ཤཱི་ལའི་གཙུག་ལག་ཁང་དེ་ལ་ཡང། ཉི་ཁྲི་དེ་ཁོ་བསྟན་པ་མ་ཞིག་བར་དུ་ཀློག་ཡག་གི་ཆེད་དུ། ཡང་གསེར་སྲང་བརྒྱ་ཐམ་པ་ཆ་རྐྱེན་སྦྱར་བ་རེད། དེ་དང་དེ་ཡིས་མཚོན་པའི་དེ། ཞྭ་ལིའི་ནང་དུ་འདི་སྐབས་དེའི་གནས་ཚུལ་རྐྱང་པ་མིན་པ་མ་འོངས་པ་གི། ལོ་བརྒྱ་ཉིས་བརྒྱ་སུམ་བརྒྱ། རྗེས་ཀྱི་དགོངས་པ་བཞེས་དེ་ལྟར་གྱི་ཐེབས་རྩ་སྦྱར།

སོང་ཡོད་སྐབས་ལ་བླ་མ་བྷ་རོ་བས་ད་ཁྱོད་ད་ལྟ་ཁྱོད་བྱ་བ་གྲུབ་ནས་འགྲོ་ཡོད་མ་རེད་ཟེར་བྱ་བ་གནད་འགག་ཆེ་མང་པོ་ཞིག་ལྷག་བསྡད་ཡོད་རེད། དཔེར་ན་ཅི་ག་རེ་ལྷག་བསྡད་ཡོད་ཟེར་ན། ད་བསྟན་པའི་རྩ་བ་དེ་ད་དགེ་ཚུལ་དང་བསྙེན་རྫོགས་ཀྱི་སྡོམ་པ་ཞུ་ཡ་དེ་རེད་ཁྱོད་ཡིན་གཅིག་མིན་རྒྱ་གར་ལ་ཕེབས་ནས། ད་དགེ་ཚུལ་དང་དེ་ནས་བསྙེན་རྫོགས་ཀྱི་སྡོམ་པ་ཞུ་ན་ཡག་པོ་ཡོད་པ་རེད་ཟེར་ནས་དེ་ཁོ་ད་ལམ་སྟོན་གཅིག་རེད་དེ་ནས་གཞན་དག་ད་རྒྱ་གར་ལ་ཕེབས་ནས། མི་དེ་དེ་ད་གསན་བསམ་སློབ་གཉེར། སྐོར་སློབ་སྦྱོང་གནང་དགོས་ཀྱི་རེད་ཟེར་ཡ་དེ་བཏང་ནས། ད་གཙོ་བོ་བླ་མ་བྷ་རོ་བའི་ད་བཀའ་སློབ་ཟེར་ན་འདྲ་ལུང་དེ། ད་ལམ་སྟོན་དེ་གནང་དེ་གནང་དེ་གཞི་ནས་དེ་རྭ་ལོ་ཙཱ་བ་རྡོ་རྗེ་གྲགས་པ་ཡིན་ན་ཤར་རྒྱག་བོད་ལ་ཕེབས་ཡ་དགོངས་པ་དེ་འགྱུར་བ་བཏང། དེ་ནས་ཡ་རྒྱ་གར་ལ་ཕེབས་ཡ་གཏན་འཁེལ་དེ་ནས་རྒྱ་གར་ལ་ཕེབས་རྒྱ་གར་ལ་ཕེབས་བའི་སྐབས་དེ། ད་ཁོང་དེ་རྒྱ་གར་གནས་ཆེན་ཆ་ཚང་ཕེབས་འདུག་ཆ་ཚང་ཕེབས་དེ་ནས་རྡོ་རྗེ་གདན་ལ་ཕེབས་རྡོ་རྗེ་གདན་ནས་གཞི་ནས་ཕ།

ཞུས་འདུག་དེ་ཙམ་མ་ཡིན་པར་སློབ་དཔོན་གཞན་དག་པའི་སར་དེ་ནི་ཡང། འདུལ་བའི་ཆོས་སྐོར་ཧ་ཅང་གི་རྒྱ་ཆེན་པོ། ཞུས་འདུག་དེ་རྗེས་དེ་ནས་རབ་བྱུང་ཞུས་དེ་སྐབས་དེ་ལ་གཞི་ནས། ད་ཤེས་རབ་ད་མི་ཟེར་ཡ་དེ་འདིའི་མཚན་ལ། ད་ལྟ་རྭ་ལོ་ཙཱ་བ་རྡོ་རྗེ་གྲགས་ཀྱི་མཚན་ལ་ཤེས་རབ་ད་མི་ཟེར་ཡ་དེ་སྐབས་དེ་ལ་རེད་དེ་ནས། ཆོས་སྐོར་མང་པོ་ཞུས། དེ་རྗེས་ཡང་དེ་ཞུས་པ་ཙམ་མིན་པར་དངོས་གནས་གང་གང་གསན་པ་དེ་ལ། ཚིག་དང་དོན།

ཨ་ནེ་ཁོ་ཇག་པ་དང་རྐུན་མ་དེ་ཚོ་དཀའ་ངལ་ཁོ་ད་ཕྱི་རོལ་པ་དེ་ཚོ་གཡང་སྐྱིད་ཀུ་འཇིགས་སྐུལ་དང་དཀའ་ངལ་ག་ཚོད་སྤྲད་ཡོད་མེད་དེ་ཚོ་ལ་གདོང་ལེན་ག་འདྲས་བྱས་ཡོད་མེད་ཆ་ཚང་མགུར་གྱིས་བཏང་ནས་མ་ད་ཚིགས་བཅད་ཀྱིས་བྲིས་བྱ་བ་སྙན་པོ་དེ་འདྲའི་མང་པོ་ཞུ་གི་འདུག་བ་དེ་ཡིན་ན་ད་དེ་ད་ཁེ་རི་ཁེ་རི་ང་ཤེས་ཡ་ཞུང་ཡོད་ཡོད་མ་རེད་ད་གང་ལྟར་བྱ་དེ་བྱས་དེ་དུས་ད་དེ་ད་དགུང་ལོ་ང་གཅིག་ང་བཞི་ཡིན་པའི་དུས་དེ་ནས་ད་ད་རབ་ཏུ་བྱུང་དེ་ནས་འདི་ཆ་ཚང་ད་ཆོས་སྐོར་འདི་ཆ་ཚང་ཟེར་ཡང་དེ་ནས་མཁས་པ་ཆེན་པོ་ཆགས་དེ་ནས་རྒྱ་གར་ལ་ཕེབས་ཡང་ཆོས་སྐོར་མང་པོ་སོང

སྤྱང་ཀི་དེ་རྩ་བ་ཁོ་གཅན་གཟན་རེད་ད་ཁོ་རང་སེམས་ཅན་ཤ་ཁྲག་ཟས་ནས་ཁོ་རང་འཚོ་བ་སྐྱེལ་དགོས་མཁན་ནོ་གཅིག་རེད་དེ་ཡིན་ནའང། རྭ་ལོ་ཙཱ་བས་རྗེས་བཟུང་ཉིན་མོ་དེ་ནས་བཟུང་སྟེ་སྤྱང་ཀི་གི་དཔེ་དེ་དང་སྐད་ཆ་ཐད་ཀར་འགྲོ་གི་མི་ཞིག་དང་གཤིས་ཀ་དང་དེ་ནས་བསམ་བློ་ལ་དཔེ་ཞི་བར་འགྲོ་ནས་གཞན་ལ་གནོད་འཚེ་རྩ་བ་ནས་མ་བཏང་མཁན་གཅིག་དང་ག་དུས་ཡིན་ན་གྱི་ཕ་ལྟ་ན་དཔེ་ཞི་པོ་དང་དུལ་པོ་དང་དེ་ནས་ཆོས་ཉམས་ལེན་པའི་བཟོ་ལྟ་འདྲ་བ་གཅིག་དེ་ནས་ག་དུས་ཡིན་ན་རྭ་ལོ་ཙཱ་བ་ག་པར་ཕེབས་པ་ཡིན་ན་དེའི་རྗེས་ལ་བཅར་བསྡད་མཁན་གཅིག་དང། ད་དེ་ནས་རྭ་ལོ་ཙཱ་བས་སྒོམ་དང་དེ་འདྲའི་བྱེད་པའི་སྐབས་ལ་ཁོ་རང་ཡང་དེའི་གོ་དེ་དང་རྣམ་འགྱུར་མཐུན་པའི་སྟངས་ནས་ཡུལ་ཉིད་ནོ་གཅིག། དེ་འདྲའི་མ་འདྲ་བ་ཅིག་ཆགས་སོང་བ་རེད་ཟེར་ན་རྣམ་ཐར་ན་འདུག་ཨ་ད་དཔེར་ན། དེ་མཚོན་རྟགས་རེད་དཔེར་ན། སྐྱེས་བུ་དམ་པ་དེ་ཚོ་ངོས་ནས་དེ་འདྲའི། ད་ཡིན་ཡིན་ཅེར་དང་དེ་འདྲའི་ཅི། འདུག་ཨ་དེ་གཅིག་དེ་རེད་དེ་ནས་གཞན་པ་གཅིག་དེ་དེ་ཅི་ཡ་རེད་ད་ཐོག་མ་གཅིག་རྭ་ལོ་ཙཱ་བ་རྡོ་རྗེ་གྲགས་དེ་ཁོང་རང་གི་ནད་གཞི་ཟེར་ན་འདྲ་ད་ཁོང་ད་གནས་ཚང་གི་ཁྱིམ་ཚང་འབྲོག་པ་གཅིག་ཡིན་ས་རེད་དེ། ལུག་མང་པོ་ཡོད་ས་རེད་ཅིག་དང། ལུག་ཕལ་ཆེར་མ་བུ་དྲུག་བརྒྱ་ལྷག་ཅིག་ཡོད་བ་རེད། ཨ་ནས་མ་བུ་དྲུག་བརྒྱ་ལྷག་དེ་ལ་སྒོམ་རོགས་དེ་བྱུང་དེ་མང་ཆེ་ལ་སྒོམ་ཐེབས་པ་རེད་དེའི་ནང་ལུག་གཅིག་ལ་སྒོམ་མ་ཐེབས་པ་རེད། མ་མཐའི་དེ་ད་ལྟ་དེ་ཡང་ཅིག་བརྟག་དཔྱད་བྱས་ཡོང་དུས་སྐྱེ་བ་མང་པོར་བླ་མ་དང་ང་དམ་ཚིག་གི་དང་ནས་ཟས་ཁ་ཡོད་མཁན་དང་དམ་ཉམས་གཅིག་ཡིན་པ། དེ་འདྲའི་གནས་ཚུལ་ཧ་གོ་ཧ་གོ་ཡིན་དུས་ཁོ་བླ་མ་དང་དམ་ཉམས་ཡིན་པའི་དུས་ཅན་ཡིན་དུས་གལ་སྲིད་འདི་མི་གཅིག་ཡིན་པ་ཡིན་ན་ཁོ་དམ་ཚིག་སྐོང་བའི་ཆེད་དུ་ང་ཚོ་ཐབས་ཤེས་ཅིག་ཡོད་པ་རེད་དེ་ཡིན་ན་ད་ཁོ་ཁོ་དུད་འགྲོ་ཡིན་པ་ཡིན་དུས་དམ་ཚིག་སྐོང་བ་ལ་ཐབས་ཤེས་ཡོང་གི་མ་རེད་དེ་ཅིག་དུས་ལུག་དེའི་ཤ་ད་དགེ་འདུན་པ་ལ་དྲངས་དེ་ནས་ཁྲག་ཅིག་བྱས་དེ་ནས་ཅིག་ཚིལ་གྱི་མཆོད་མེ་བརྒྱབ་རེད་ཟེར་ཡ་འདྲ་བོ།

སྒོམ་ཆེན་པོ་ཚོའི་ད་འཚོ་རྟེན་གནང་ཡ་རེད་ནི་མཚན་ཉིད་སློབ་སྦྱོང་བྱེད་མཁན་ཚོ་ཡོ་བྱད་བསྐྲུན་ཡ་ད་འདི་འདྲ་ཅིག་གནང་གི་ཡོད་ཟེར་ད་འདིའི་སྐོར་ལ་ད་ཅི་རྒན་ལགས་ཀྱིས་གོང་ལ་ཡང་ངོ་སྤྲོད་གནང་སོང་ཡ་འདི་འབུལ་བ་ཕུལ་མཁན་བྱུང་བ་ཡིན་ན་དགོན་པ་ཞིག་གསོ་གནང་ཡ་ད་འདི་འདྲ་གནང་པའི་ལོ་རྒྱུས་བཅས་དང་ད་འབུལ་བ་ཕུལ་དེ་གའི་ཆུད་ཟོས་རྩ་བ་ནས་བཏང་གནང་གི་མེད་པ་ཅིག་ཡང་ཁོ་རང་གིས་མཛད་གནང་བའི་གཞུང་འདི་གའི་ཡིན་པ་ཡིན་ན། རྒྱ་གར་གྱི་པཎྜི་ཏས་མཛད་པའི་གཞུང་ལྟ་བུ་ཚད་ལྡན་ཅིག་ཡོད་པ་སྟོ་འདི་ག་འདྲའི་རེད་ལ་ད་བོད་ཀྱི་ས་ཆ་མང་པོ་ཞིག་གཅིག་ལ་ཕེབས་བྱས་བྱས་ནི་མདོ་སྔགས་རྒྱ་ཆེན་པོ་ཞེ་དྲག་ཅིག་སྤེལ་གནང་ཡོད་ས་རེད་ལ་སློབ་མ་ཡིན་ནའི་ལས་འབུམ་ཕྲག་བྱུང་པའི་སྐོར་ཅིག་འདུག་ད་དགུང་ལོ། དགུང་ལོ་སོང་དུས་བརྒྱ་དང་བཅུ་དང་ཡང་ན་བརྒྱ་དང་བརྒྱད་བཞུགས་པ་རེད་ཟེར་བྱས་མདོ་སྔགས་ཤི་ས་འདི་ཡིན་དུས་ག་ནས་ད་ཁོ་རང་གི་ཅིག་གི་ནང་ཆོས་སློབ་སྦྱོང་གནང་ཡ་དང་དཀའ་སྤྱད་འབད་བརྩོན་གནང་ཡ་དེ་གའི་མང་པོ་ཅིག་དེ་ཡིན་པའི་ན་སྤྱི་ཚོགས་ཀྱི་ད་ཞབས་ཞུ་བསྒྲུབ་གནང་ཡ་དེ་ལ་དམིགས་བསལ་ཅིག་གི་ཡིན་ས་རེད་ད་ད་ལྟའི་དུས་ཚོད་ལ་ཅིག་གི་མི་རབས་གསར་པ་ཚོས་སློབ་སྦྱོང་ཞུ་འོས་པ་ཅིག་གི་ཆེད་ག་དུ་བ་དེ་གའི་ཚང་མ་ད་ལྟའི་སྤྱི་ཚོགས་ལ་དགོས་མཁོ་ཡོད་པ་ཅིག་རེད་བ། ད་རུང་དྲང་ལ་ད་རུང། དེ་ཡང་ཚན་པོ་གཅིག་རིག་གཅིག་དང་ཆོས་ལ་བརྩོན་སེམས་གནང་བ་དང་དེ་ནས་སྒོམ་ཉམས་ལེན་དང་དེ་ནས་མཁས་བཙུན་བཟང་གསུམ་དང་འཛོམས་ཟེར་ད་ཁྱད་ཆོས་འདི་ཚོ་མང་ཆེ་བ་དེ། ད་ངོ་ཤུགས་ངོ་སྐྱེས་བུ་མང་པོ་གཅིག་ལ་འཛོམས་བསྡད་པའི་ཐུན་མོང་ཡོན་ཏན་རིགས་གཅིག་རེད། དེ་ཡང་ལྷག་པར་དུ། ད་རྭ་ལོ་ཙཱ་བ་རྡོ་རྗེ་གྲགས་དེ། སྐབས་དེ་དང་དེའི་སྤྱི་ཚོགས་ཀྱི་དགོས་མཁོ་ནང་དོན་ངས་གོང་དུ་ཞུས་པ་ནང་བཞིན་གྱི། ཆུ་མེད་ས་ལ་ཁྲོན་པ་བརྐོ་ཡ་དང། ཟམ་མེད་ས་ལ་ཟམ་པ་བཙུགས་ཡ་དང།

མཁས་པ་གཅིག་ཡོད་མཁས་པ་དེ་ཐོག་མ་གཅིག་བྲེ་ཤེས་རབ་འབར་ཟེར་ཏེ་ཐོག་མ་གཅིག་རྭ་ལོ་ཙཱ་བ་རྡོ་རྗེ་གྲགས་མདུན་དུ་བཅར་རེད་དེ་ནས་དབང་དང་དེ་ནས་གདམས་ངག་དང་མང་པོ་ཞིག་ཞུས་ཞུས་པའི་སྐབས་ལ། རྭ་ལོ་ཙཱ་བས་གང་གསུང་བ་ཆ་ཚང་དེ་དངོས་གནས་དྲང་གནས་ཀྱིས་ད་ཞེ་ས་མ་ཞུས་ན། ད་ག་རང་ལོས་ཡིན་ད་ག་རང་ལོས་ཡིན་བསམ་པ་ནང་བཞིན་ཁོ་རང་བསམ་བློ་ནང་དོགས་པ་དང་ཐེ་ཚོམ་ཆ་ཚང་རང་བཞིན་གྱིས་ཀྱིས་སེལ་འགྲོ་བ་འདྲ་བ་གཅིག་དེ་འདྲའི་གི་ཚོར་བ་དང་དེ་འདྲའི་རྟོགས་པ་ངང་ཤུགས་ཀྱིས་ཤར་འགྲོ་བ། བཤད་པའི་སྐབས་ན་གཞི་ནས་ཁོ་དེ་ད་ཁོས་ག་རེ་གསུངས་པ་རེད་ཟེར་ན་ད་སྤྱི་དང་ཁོ་དེ་རེད་ད་རྒྱུད་དང་དེ་ནི་སྒྲུབ་ཐབས་ལ་ཧ་ཅང་གི་ད་མཁས་པ་ཆེན་པོ་རེད་ད་བོད་ལ་རེད། ད་ཁོས་གསུངས་ཡ་དེ་བོད་ཀྱིས་བརྩམས་པའི་ད་སྔགས་ཀྱི་བསྟན་བཅོས་མང་པོ་ཡོད་པ་རེད། ཆ་ཚང་ལ་ད་མང་པོ་ཡོད་པ་ཆ་ཚང་ལ་དགུ་བལྟ་བ་ཡིན་ན། སེམས་མགུ་བོ་འགྲོ་ཤེས་ར་བྱུང་མ་སོང། ཨ་ནི་རྭ་ལོ་ཙཱ་བ་རྡོ་རྗེ་གྲགས་ཀྱིས་བརྩམས་པའི་ད་གཤེད་སྐོར་གྱི་ཡིག་ཆ་དེ་རྣམས་ཁོས་བལྟ་བའི་སྐབས་ལ་ངོ་ནས་དྲངས་ནས་སེམས་གཏིང་ནས་བལྟས་པ།

བོད་རྩོམ་གྱི་བསྟན་བཅོས་ཀྱི་ལྷད་མེད་པ་གཅིག་ཡིན་པ། དེ་སྐབས་དེར་གོང་དུ་གྲྭ་ཁག་ལ་གསུངས་སོ་དེ་སྐབས་དེ་དེ་རེད་ད་ང་ཚོ་ང་ཚོ་བོད་སིལ་བུའི་སྐབས་དང། དེ་ནས་བསྟན་པ་ལ་ཡང་ལྷད་ཟེར་ན་ཧོ་ཟེར་ན་ད་འབག་བཙོག་ཞུགས་ཤུགས་ཆེན་པོ་ཡོད་པའི་སྐབས་ཡིན་དུས། ད་དེ་ནས་འབག་བཙོག་ཞུགས་ཡོད་ས་དཔེ་མང་པོ་ཡོད་ས་རེད་དེ་ན་རྭ་ལོ་ཙཱ་བའི་གསུང་དེ་ཚོ་རྒྱ་གར་པཎྜི་ཏས་མཛད་པའི་གཞུང་ཁྱད་པར་བ་དེ་ཚོ་དང་ཆེས་གནས་ཚད་མཉམ་པོ་འདུག་ཟེར་ནས། ཨོ་དེ་འདྲ་གསུངས་ད་དེ་རྗེས་དེ་དུས་དང་ནས་རྭ་ལོ་ཙཱ་བ་དེ་ད་ཅི་ཙམ་མཁས་པ་ཆེན་པོ་ཡིན་པ་དང། ནི་རྭ་ལོ་ཙཱ་བས་མཛད་པའི་བསྟན་བཅོས་དེ་ཚོ་ཅི་ཙམ་ཚད་ལྡན་ཡིན་པའི་སྐོར་དེ་རྔོག་ལོ་ཙཱ་བ་བློ་ལྡན་ཤེས་རབ་ཀྱི་སློབ་མ། ཏྲེ་ཤེས་རབ་འབར་ཟེར། དེའི་གསུང་གྱི་སྟེང་ནས་གསལ་པོ་འདྲ་གཅིག་ཡིན་སྔོན་དུའང་སྣང། ལོངས་ལོངས་སུ། གཅིག་བྱས་ན་ད་ང་ལ་དོ་སྣང་ཡོད་རེད་ང་ཚོ་སྔ་མ་བོད་ལ་ག་རེ་ཡོད་ཟེར་ན། ད་དཔེར་ན་ད་སྔ་མ་ང་ཚོ་དེ་ཡི་གེ་དེ་ཚོ་བྲི་བའི་སྐབས་ལ་ཡི་གེ་བྲི་ས་ཀྱི་ཤོག་གུ་ཆེ་ཆུང་མ་འདྲ་བ་དང་ཨ་ནི་ཡི་གེ་བྲི་བྱེད་ཀྱི་སྣག་ཚ་མ་འདྲ་བ། ད་དཔེར་ན་བོད་ཀྱིས་བརྩམས་པའི་བསྟན་བཅོས་གཅིག་ཡིན་ན།

རྡོ་རྗེ་གྲགས་པའི་ད་སྐུ་ཚེ་ནི་མཛད་པ་ལུགས་རྒྱུད་འདི་གའི་རྒན་རེད་དོ་སེང་གེ་ལགས་ནས་ངོ་སྤྲོད་ཞིབ་ཚགས་པོ་ཞིག་རང་གནང་སོང་རྒན་ལགས་ལ་ཐུགས་རྗེ་ཆེ་ཞུ་བ་ཡིན། ལགས་སོ་ན་དོ་ལ་ཐུགས་རྗེ་ཆེ། འོ་ན་ང་ཚོའི་གསན་མཁན་རྣམ་པ་ཚོས་དེ་རིང་གི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ།